ད་ལྟ་གོང་དུ་གསན་པའི་གཞས་དེ་བཀྲས་ཆུང་ལགས་ཀྱིས་བཏང་བའི་རྟ་ལ་ལིང་ཤང་ཞེས་པ་དེ་རེད། འདི VOA ཨ་རི་རླུང་འཕྲིན་ཁང་གི་སོ་ཡཱ་ལའི་བོད་གཞས་ལས་རིམ་འདི་སྙན་སྒྲོན་ཞུ་གི་ཡོད། ལས་རིམ་གོ་སྒྲིག་ཞུ་མཁན་ཆེ་ཤོག་བློ་བཟང་ཚུལ་ཁྲིམས་ཡིན། དེ་རིང་གི་ང་ཚོའི་ལས་རིམ་འདིའི་ནང་བཙན་བྱོལ་བོད་མིའི་ཁྲོད་དུ་བོད་ཀྱི་ཐུན་མོང་མ་ཡིན་པའི་གཞས་པ་གྲགས་ཅན་ཤར་ཟུར་བཀྲ་ཤིས་དོན་གྲུབ་ལགས་ཡོངས་གྲགས་སུ་ཁོང་ལ་མང་ཚོགས་ནས་དགའ་མོས་དང། གུས་ཞབས་ཀྱིས་ཇོ་ལགས་བཀྲས་ཆུང་ལགས་ཞེས་ཞུ་གི་ཡོད་པ་རེད། ངས་ཀྱང་ཁོང་ལ་བཀྲས་ཆུང་ལགས་ཞེས་མིང་འབོད་བྱེད་རྒྱུ་ཡིན། ཁོང་སྤྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་གཅིག་ལོར་བོད་གཞུང་ཟློས་གར་ཚོགས་པའི་ནང་ཞུགས་ནས་ལོ་ངོ་བཅུ་བདུན་རིང་བོད་ཀྱི་ཟློས་གར་གྱི་སྒྱུ་རྩལ་ལ་སྦྱང་བརྩོན་གནང་ཡོད། ངས་ཀྱང་ཁོང་ཆུང་དུས་ནས་ལྷ་མོའི་གཞུང་འཁྲབ་དུས་དེའི་ནང་རྒྱལ་སྲས་ཐོན་པ་དང་རྗེས་སུ་རྒྱལ་པོ་འཁྲབ་པ་སོགས་ནས་ངོ་ཤེས་ཀྱི་ཡོད།

ཨ་རིར་རྟེན་གཞི་བྱས་པའི་ལྕགས་ཟམ་པའི་རོལ་དབྱངས་ཚོགས་པ་དེ་བཙུགས་ནས་བཟུང་ཨ་རི་དང་ཡོ་རོབ་ས་གནས་ཁག་འདྲ་མིན་ལ་བསྐྱོད་ནས་བོད་ཀྱི་ཟློས་གར་གྱི་རིག་གཞུང་དང་དེ་ནས་བོད་རང་དབང་གི་གླུ་གཞས་འདུ་འཛོམས་ཞེས་པ་ཕྱི་རྒྱལ་མི་གྲངས་ས་ཡ་གཉིས་ལྷག་ཙམ་ཞིག་འདུ་འཛོམས་ཡོད་སར་བོད་ཀྱི་གླུ་གཞས་དང་བོད་དོན་ཁྱབ་བསྒྲགས་སོགས་ཀྱི་ལས་འགུལ་རིམ་པ་ཞིག་གནང་ཡོད། ཕྱི་ལོ་ཉིས་སྟོང་བཅོ་བརྒྱད་ལོར་ནེའུ་ཡོག་མངའ་སྡེའི་སྒྱུ་རྩལ་ཐེབས་རྩ་ཁང་གིས་སྲོལ་རྒྱུན་དང་དམངས་ཁྲོད་ཀྱི་ཆེ་མཐོང་ལྡན་པའི་ལོ་དེའི་བྱ་དགའ་དེ་ཁོང་ལ་ཐོབ་ཡོད། དེ་བཞིན་ཕྱི་རྒྱལ་གྱི་རོལ་དབྱངས་སྙན་རྩོམ་པ་གྲགས་ཅན Philip Glass དང Patti Smith མཉམ་དུ་འཛམ་གླིང་ནང་གི་རོལ་དབྱངས་གར་སྟེགས་ཆེ་ཤོས་ནེའུ་ཡོག་གི

Dalai Lama Renaissance ཀྱི་ནང་བཀྲས་ཆུང་ལགས་ཀྱི་སྒྲ་དེ་རེད། ཁོང་གིས་ད་བར་སྐད་གྲགས་ཆེ་བའི་ཞི་བའི་གངས་སེང་ཐེ་བའི་བོད་གཞས CD འམ་ཡང་ན་འོད་སྡེར་ཁ་གྲངས་བཅུ་བདུན་ལྷག་ཙམ་ཞིག་འགྲེམས་སྤེལ་ཞུས་ཡོད་པ་དང། དེའི་ནང་སྤྱི་ལོ་ཉིས་སྟོང་བཅུ་གསུམ་ལོར་པེ་ཅིང་དུ་ཡོད་པའི་འོད་ཟེར་ལགས་ཀྱིས་རྒྱ་ཡིག་ནང་བརྩམས་པ་དང་ཚེ་བརྟན་སྒྲོལ་དཀར་ལགས་ཀྱིས་བོད་ཡིག་ཐོག་ཕབ་བསྒྱུར་ཞུས་པའི ༸གོང་ས་མཆོག་ལ་བསྟོད་པ་ལམ་ལ་ཆས་ཞེས་པ་དེ་བཀྲས་ཆུང་ལགས་ཀྱིས་གཞས་དེ་བཟོ་དགོས་པའི་འབོད་སྐུལ་གནང་བ་བཞིན་ལམ་ལ་ཆས་ཞེས་པ་དེ་ཡང་རྣམ་པ་ཚོས་གསན་རོགས་གནང།

དེ་རིང་གི་ང་ཚོ་སོ་ཡཱ་ལའི་གླུ་གཞས་ལས་རིམ་འདིའི་ནང་བཀྲས་ཆུང་ལགས་ཀྱིས་མ་འོངས་པར་ཕུགས་རྒྱང་རིང་པོར་ཕན་རླབས་ཆེ་བའི་བོད་ཀྱི་སྲོལ་རྒྱུན་ནང་མ་སྟོད་གཞས་དང་གླུ་གཞས་ཁག་གཅིག་ཚད་མཐོ་པོའི་སྒྲ་འཇུག་བྱས་ཏེ་བོད་མི་དང་འཛམ་གླིང་གང་སར་རིན་པ་མེད་པར་ཁྱབ་བསྒྲགས་གནང་རྒྱུའི་ལས་འཆར་ཞིག་ཕྱི་ལོ་ཉིས་སྟོང་བཅུ་བདུན་ལོར་འགོ་འཛུགས་གནང་ཡོད་པ་དེའི་སྐོར་གླེང་མོལ་ཞུ་རྒྱུ་ཡིན། ད་ནང་མ་སྟོད་གཞས་ཀྱི་སྒྲ་འཇུག་གནང་ཡག་འབྱོར་བ། ང་རེད་བ། ད་འདི་གི་ལས་གཞི་འདི་ཐོག་མར་ཅིག་གི་ཡོང་རྐྱེན་གྱི་རྐྱེན་འདྲ་བོ་དང་ཅིག་བསམ་ཚུལ་འདི་ག་འདྲ་སེ་བྱུང་བ་རེད། ད་འདི་སྒྲ་འཇུག་བྱེད་ཡག་འདི་བ་ལོ་ད་ཉིས་སྟོང་བཅུ་བདུན་བཅུ་དྲུག་ད་བ་ཅིག་ནས་འདི་དྲན་སོ་ལ་ད་ཅིག་ང་རེད་ཤེས་མ་ད་ང་ཚོའི་དགེ་རྒན་དམ་པ་རྒན་བློ་བཟང་ལགས་དང།